དེ་ནས་ད་ལྟའི་འོག་མ་དེ་ལ་མཐོང་སྤང་སྒོམ་སྤང་གི་རབ་དབྱེ་ཟེར་གོ་གོ་ཡོད་རེད་ད། མཐོང་སྤང་སྒོམ་སྤང་གི་རབ་དབྱེ། ཁམས་བཅོ་བརྒྱད་ཀྱི་ནང་ནས་མཐོང་སྤང་ཡིན་པ་ག་ཚོད་ཡོད་སྒོམ་སྤང་ཡིན་པ་ག་ཚོད་ཡོད། སྤང་བྱ་མ་ཡིན་པ་ག་ཚོད་ཡོད། སྤང་བྱ་ཡིན་པ་དང་མ་ཡིན་པ་དེ་འདྲ་གི་དེ་ནས་དབྱེ་བ་ཕྱེ་གི་ཡོད་རེད་ད། དེའི་ཚེ་འོན་ཏེ་ཁ་འདི་ནས་མར་ད། བཅུ་ནི་བསྒོམ་པས་སྤང་བྱ་ཡིན། ལྔ་ཡང། ཐ་མ་གསུམ་རྣམ་གསུམ། ཉོན་མོངས་ཅན་མིན་མཐོང་སྤང་མིན་གཟུགས་མིན་དྲུག་པ་མིན་སྐྱེས་མིན་ཞེས་པ་དེ་ཡིན་པ་རེད།